གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནས་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་རྒྱ་ལྔ་བཅུའི་ནག་རྩིས་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཞི་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་བཅུ་གསུམ། གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྐུ་ཚབ་ནས་གོ་ལའི་གནམ་གཤིས་འགྱུར་ལྡོག་དང་ཚ་དྲོད་འཕེལ་བའི་མྱུར་ཚད་སོགས་ཀྱིས་རྐྱེན་པས་བོད་ཀྱི་ཁོར་ཡུག་ལ་ཉམས་རྒུད་དང་གཏོར་སྐྱོན་ཚད་མེད་བཟོ་བཞིན་པར་ཐུགས་འཚབ་ཡོད་པ་གསུངས་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་དང། སྨན་པ་ལི་ཝེན་ལིའང་ཚེ་འདས་སོང་ནས་མི་ལོ་བཞི་འཁོར་བའི་ཉིན་དེ།
མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་དུ་བོད་ཀྱི་གནད་དོན་ཟེར་བའི་ལེ་ཚན་གྱིས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག

ཚད་མེད་བཟོ་བཞིན་ཡོད་པའི་བརྗོད་གཞི་ཐོག་ནས། དྲ་ཐོག་ནས་བགྲོ་གླེང་གཏམ་བཤད་ཞིག་གོ་སྒྲིག་གནང་གདའ། ཡང་སྐབས་དེ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་སྲུང་སྐྱོབ་ཆེད་དམིགས་བསལ་སྐུ་ཚབ David Boyd ལགས་ཀྱིས་རྒྱ་ནག་ཚུད་པའི་རྒྱལ་སྤྱིའི་ཁྱོན་དུ་གོ་ལའི་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་ཁོར་ཡུག་ལ་གནོད་ཚབས་ཆེན་པོ་ཐེབས་པའི་འཛུགས་སྐྲན་གྱི་ལས་གཞི་རྣམས་ལ་དམིགས་བསལ་གྱི་ཐུགས་སྣང་དགོས་པ་དང།

རྩ་གཏོར་དང་ས་གནས་སུ་གནས་སྡོད་བྱེད་མི་ཚོ་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་གི་ཡོད་པས་རྒྱ་ནག་གཞུང་གིས་དེ་ལྟར་ངོས་འཛིན་གྱིས། བོད་ཀྱི་སྲོལ་རྒྱུན་རིག་གནས་དང་ཡུལ་སྲོལ་གོམས་གཤིས་ལ་བརྩི་བཀུར་དགོས་པ་དང། དེ་བཞིན་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ལས་འགུལ་བ་དགུ་རྣམས་གློད་བཀྲོལ་དགོས་པ་སོགས་ནན་བརྗོད་གནང་གདའ། ད་རེས་དྲ་ཐོག་ནས་བགྲོ་གླེང་གཏམ་བཤད་གོ་སྒྲིག་གནང་ཡོད་པ་དེའི་ནང་གཞན་ཨ་རིའི Colorado Boulder གཙུག་ལག་སློབ་གྲྭ་ཆེན་མོའི་ས་རྒྱུས་ཚན་རིག་པ Emily Yeh ལགས་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁུངས་ཀྱི་ཁོར་ཡུག་དང་ལས་འཆར་འབྲེལ་མཐུད་པ་བློ་བཟང་གཡང་མཚོ་ལགས་ནས་ཀྱང་མཉམ་ཞུགས་གནང་ཡོད་པ་རེད། ལས་རིམ་དེ་བཞིན Asia Freedom Institute ཟེར་བའམ་ཨེ་ཤ་རང་དབང་བསྟི་གནས་ཁང་ཟེར་བའི་ཚོགས་པ་དེས་བོད་དང་རྒྱ་ནག་ནང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་ཀྱི་རང་དབང་གི་གོ་རྟོགས་ཀྱི་ལས་འགུལ་དུ་ཕྱག་ལས་གནང་བཞིན་པའི་བསྟི་གནས་ཁང་དེའི་ལས་རིམ་གཙོ་སྐྱོང་བ Sakina Batt ལགས་ཀྱིས་གཙོ་སྐྱོང་གནང་ཡོད་པ་དང།

འདི་ག་ཨེ་ཤ་རང་དབང་རླུང་འཕྲིན་ཁང་གིས་བཅར་འདྲི་ཞུས་པ་ལ་ད་རེས་སྤྱི་ཚེས་བཅུ་གཅིག་ཉིན་ཡིག་ཐོག་ལན་འབྱོར་བའི་ནང་ད་ཐེངས་རྒྱལ་ཚོགས་ཀྱིས་རྒྱ་ནག་གི་དཔྱད་ཞིབ་སྐབས་ང་ཚོས་སྲིད་གཞུང་འདྲ་མིན་མང་པོ་དང་མཉམ་རུབ་ཀྱིས་རྒྱ་ནག་ཐོག་ལ་བོད་ནང་གི་གཞི་རྩའི་རང་དབང་དང་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐད་ཡར་རྒྱས་གཏོང་དགོས་པའི་གོམ་པ་མདུན་སྤོས་བྱེད་དགོས་པ་ང་ཚོས་བསམ་ཚུལ་གསལ་བོ་བརྗོད་རྒྱུ་བྱུང་བར་དགའ་པོ་བྱུང་བ་དང་ང་ཚོས་རྒྱ་ནག་གཞུང་ལ་ཡོངས་གྲགས་ཀྱི་ཐོག་དང། དེ་བཞིན་ང་ཚོ་རྒྱལ་ཁབ་ཕན་ཚུན་དབར་གྱི་བཀའ་མོལ་སྐབས་སུ་བོད་མིའི་འགྲོ་བ་མིའི་ཐོབ་ཐང་ཐད་ལ་བརྩི་བཀུར་དགོས་པ་དང་བོད་ཀྱི་ཁོར་ཡུག་དང་དེ་བཞིན་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་སྐད་ཡིག་ཆོས་ལུགས་ངོ་བོ་བཅས་ལ་སྲུང་སྐྱོབ་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་གདའ། ཡང་ཁོང་གིས་མུ་མཐུད་དུ་ཨ་རིའི་ཕྱོགས་ནས་ང་ཚོའི་ཕྱི་སྲིད་ཀྱི་སྲིད་བྱུས་ནང་འགྲོ་བ་མིའི་ཐོབ་ཐང་དང་རྒྱལ་ཁབ་མང་པོ་དང་ཕྱི་འབྲེལ་བཀའ་མོལ་དང་མཉམ་ལས་འཚོལ་རྒྱུ་གལ་ཆེར་འཛིན་བཞིན་ཡོད་ལ། ང་ཚོའི་ངོས་ནས་ང་ཚོས་མི་རིགས་ཆོས་ལུགས་ཀྱི་ལོ་རྒྱུས་དང་མཐུན་པ། སྒོས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་གོ་རིམ་དང་ལམ་ལུགས་ལ་མཉམ་ལས་ཀྱི་འདུན་པ་བཏོན་པའི་ཐོག་ནས་ད་རེས་དཔྱད་ཞིབ་གཙོས་པའི་གལ་ཆེའི་ལས་དོན་ངོས་འཛིན་མཛད་བཞིན་ཡོད་ལ་དེ་བཞིན་རྒྱ་ནག་ལ་སོ་སོ་རང་གི་ཐོག་གཞུང་གནས་བབ་དང་ང་ཚོའི་བསམ་ཚུལ་བཏོན་གནང་བ་ལ་དོ་གལ་ཆེན་པོ་བྱ་རྒྱུའི་རེ་བ་གནང་བཞིན་ཡོད་པ་བཀོད་གདའ། ཡང་ཨ་མི་རི་ཀའི་མངའ་སྡེ་ནིའུ་ཇར་སི། སྦེ་ལི་ཝལ་གྲོང་སྡེའི་སྤྱི་ཁྱབ་མཱི་ཀལ་མེ་ལྷམ་ལགས་ཀྱིས་བོད་ཀྱི་ལོ་གསར་ཉིན་མོ་བོད་མི་རྣམས་ལ་གདུང་སེམས་མཉམ་བསྐྱེད་དང་གྲོང་སྡེའི་ནང་གནས་བཞུགས་བོད་མི་ཞིག་ལ་ཆེ་བསྟོད་ཞུ་ཆེད་གྲོང་སྡེའི་ལས་ཁུངས་ཀྱི་མདུན་དུ་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་སྒྲེང་འཛུགས་ཞུ་རྒྱུ་ལ་རྒྱ་ནག་གཞུང་གི་གཞུང་ཚབ་ཅིག་གིས་བཀག་འགོག་བྱ་རྒྱུའི་ཐབས་ཤེས་བྱས་ཡོད་པའི་སྐོར་གསུངས་གདའ། དེ་ཡང་གྲོང་ཁྱེར་དེའི་ས་གནས་ཀྱི་བརྙན་འཕྲིན་ལས་ཁུངས། CBS། ཀྲུའུ་ཟེར་བས། ཕྱི་ཚེས་བཅུ་གཅིག་ཉིན་གནས་ཚུལ་རྒྱང་བསྲིངས་གནང་བའི་ནང། ཨ་རིའི་མངའ་སྡེ་ནིའུ་ཇར་སིའི་སྦེ་ལི་ཝེལ་གྲོང་ཁྱེར་ནང་གནས་བཞུགས་དགུང་གྲངས་བདུན་ཅུ་དོན་བཞི་ལ་ཕེབས་པ། ཨ་མ་དབྱངས་ཅན་ནོར་དུང་ལགས་ཀྱིས། ང་ཚོ་གནས་སྡོད་བྱ་ས་དེ་ནི་ཨ་རིའི་མངའ་སྡེ། New Jersey། གྲོང་ཁྱེར་ཆུང་ངུ་ཞིག་ཡིན་རུང་གྲོང་སྡེའི་སྤྱི་ཁྱབ་མཆོག་ལ་ཁོང་གི་བུས་བོད་ཀྱི་ལོ་གསར་ཉིན་མོ་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཞུ་རོགས་ཀྱི་འབོད་སྐུལ་ཞུས་པ་བཞིན་ཁོང་གིས་ཐུགས་ཁུར་ཆེ་བཞེས་ཀྱི་ཐོག་ནས་ཞལ་བཞེས་གནང་བ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བཞིན་ཡོད་ལ། གྲོང་སྡེའི་སྤྱི་ཁྱབ་གཞན་རྣམས་ཀྱིས་དེ་ལྟར་གནང་བར་གཟིགས་མ་སོང་ཞེས་མིག་ནས་མཆི་མ་གཏོང་བཞིན་དུ་གསུངས་གདའ། ཡང་ཁོང་གི་བུ་པད་མ་ནོར་གདུང་ལགས་ཀྱིས་གྲོང་ཁྱེར་སྤྱི་ཁྱབ་མཆོག་ནས་གྲོང་སྡེ་དེའི་ནང་གི་བོད་མི། ནང་བསྟན་གྱི་ངོ་བོ་སྲུང་སྐྱོབ་གནང་བ་དང་རྒྱ་ནག་དམར་པོའི་གཞུང་ལ་ཁ་གཏད་དུ་བཞེངས་གནང་བའི་བསམ་ཤེས་ཞུ་བཞིན་ཡོད་སྐོར་གསུངས། སྦེ་ལི་ཝུའི་གྲོང་ཁྱེར་སྤྱི་ཁྱབ་མཱེ་ཀེལ་མེ་ལྷེམ་ལགས་ཀྱིས་བོད་ཀྱི་ལོ་གསར་ཉིན་གྲོང་སྡེ་ལས་ཁང་གི་མདུན་དུ་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཞུ་རྒྱུའི་མཛད་སྒོ་ཚུགས་ཡོད་ལ་ཉེ་བའི་སྐབས་སུ་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་ཡོད་པའི་རྒྱ་ནག་གི་ཡན་ལག་གཞུང་ཚབ་ལས་ཁང་གི་ལས་བྱེད་མི་སྣས་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཞུ་རྒྱུ་ལ་བཀག་འགོག་བྱ་རྒྱུའི་ཐབས་ཤེས་བྱས་ཡོད་པ། གསུངས་གདའ། ད་རུང་ཁོང་གིས་ང་ཚོས་བོད་མི་རྣམས་ལ་གདུང་སེམས་མཉམ་བསྐྱེད་ཞུ་བཞིན་ཡོད་ལ། ང་ཚོས་ལངས་ཕྱོགས་ག་རེ་འཛིན་བཞིན་ཡོད་པ་དེ་ཤེས་པར་བཟོ་བཞིན་ཡོད་པའི་སྐོར་གསུངས་གདའ། རྣམ་པ་ཚོས་ད་རེས་གསན་བཞིན་ཡོད་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནི་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་བེད་སྤྱོད་གཏོང་མི་ཚོས་ཏོག་དབྱིབས་ནད་དུག་སྐོར་ལ་ཐོག་མ་སྔོན་བརྡ་གཏོང་མི་རྒྱ་རིགས་སྨན་པ་ལི་ཝེན་ལིའང་རྐྱེན་འདས་སུ་སོང་ནས་མི་ལོ་བཞི་འཁོར་བར་རྗེས་དྲན་ཞུས་པ་དང་ཆབས་ཅིག་རྒྱ་ནག་གི་སྲིད་འཛིན་ཞི་ཡི་སྲིད་དབང་གཅིག་སྡུད་རིང་ལུགས་སྐོར་གླེང་སློང་བྱས་པའི་ཐད་ཆོས་སྐྱིད་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་གསན་རོགས།

ལི་ཝེན་ལིའང་གི་ཆེད་རྗེས་དྲན་རྐུབ་བཀྱག་རིང་པོ་ཞིག་བཞག་ཡོད་པ་དེའི་ཐོག་མེ་ཏོག་མཆོད་མེ་དང་ཁོང་གི་སྐུ་པར་བཤམས་སྟེགས་བརྩིགས་པ་གི་འདྲ་པར་དེ་ཚོ་བསྟན་གྱིས་མི་མང་ཚོ་སྨན་པ་ཁོང་ལ་རྗེས་དྲན་ཆེད་དུ་དེ་ལ་ཕེབས་དགོས་པའི་འབོད་སྐུལ་ཞུས་འདུག་ལ། གཞན་ཡང་རྒྱ་ནག་རིང་མིན་རྩ་གཏོར་འགྲོ་བ་ཞེས་པ་གི་རྩོམ་པ་པོ་ཨ་རིའི་མཁས་དབང་ཀྲང་ཅ་ཏུན་གིས།

རྒྱ་ནག་རྒྱལ་ནང་ལ་གཅིག་པུ་མ་ཡིན་པར་རྒྱལ་མཚམས་བརྒལ་ནས་རྒྱལ་སྤྱི་ཁྱོན་ཡོངས་ལ་ཤུགས་རྐྱེན་སླེབས་ཀྱི་ཡོད་པ་དེ་གསལ་པོ་བྱས་པ་རེད་ཅེས་གསུངས་འདུག་ཡང་ཨ་རིའི་ནིའུ་ཡོག་གི་གྲོང་ཁྱེར་སློབ་གྲྭ་ཆེན་མོ་གི་ཆབ་སྲིད་རིག་པ་བ་དགེ་རྒན་ཆེན་མོ་ཤ་མིང་གིས་རྒྱ་ནག་གིས་ནད་ཡམས་ཀྱི་གནས་སྟངས་དེ་ལ་དཀའ་ངལ་སེལ་ཐབས་དང་ཡང་ན་ད་ལྟ་མ་རྐང་ཁྲོམ་ར་གི་གནས་སྟངས་དེ་ཚོ་ལ་བལྟས་ན

ཁོང་གི་ཁྱིམ་ཚང་དང་བོད་དབར་གྱི་འབྲེལ་བ་དང་བཞུགས་སྒར་རྡ་རམ་ས་ལ་དང་དབྱིན་ཇིའི་རྒྱལ་ས་ལོན་ཏོན་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་མཇལ་ཁ་ཞུས་པ་སོགས་ཀྱི་སྐོར་དྲན་གསོ་ཞུས་གདའ། དེ་རྗེས་དབྱིན་ཡུལ་བོད་རིགས་ཚོགས་པའི་ཚོགས་གཙོ་དང་བོད་རང་དབང་ལྷན་ཚོགས་དང་བོད་དོན་ཞུ་གཏུག་གི་སློབ་སྟོན་པ་བཅས་ནས་ཐུགས་རྗེ་ཆེ་ཞུའི་གསུང་བཤད་གནང་ཡོད་པ་བཅས་ཀྱི་གནས་ཚུལ་ཐོན་གདའ། དེ་ནི་རྒྱ་ནག་དབུས་ཤར་ཁུལ་གྱི་ཞིང་ཆེན་མང་པོ་ལ་གནམ་གཤིས་གྲང་ངར་གྱིས་རྐྱེན་པས་གཞུང་ལམ་དང་མེ་འཁོར་ལྕགས་ལམ་དེ་བཞིན་གནམ་གྲུ་འཕུར་སྐྱོད་བྱེད་རྒྱུ་སོགས་ལ་འགོག་རྐྱེན་ཆེན་པོ་ཐེབས་ནས་གྲོང་ཁྱེར་ཆེ་ཁག་ཏུ་ལས་ཀ་བྱེད་བཞིན་པའི་མི་མང་པོ་ཕྱིར་ཕ་ཡུལ་ལ་ལོ་གསར་དུ་འགྲོ་བའི་ལམ་བར་དུ་འགགས་ནས་དཀའ་ངལ་འཕྲད་པ་སོགས་ཀྱི་སྐོར་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་སྙན་སྒྲོན་ཞུས་པ་བསྐྱར་དུ་གསན་རོགས། རྒྱ་ནག་དབུས་ཤར་ཁུལ་གྱི་ཞིང་ཆེན་མང་པོ་ཞིག་ཏུ་ཉེ་ཆར་ཕྱི་ཟླ་དང་པོའི་ཟླ་མཇུག་ཙམ་ནས་བཟུང་ཁ་བ་ཤུགས་ཆེ་བབས་པ་སོགས་ཀྱི་རྐྱེན་པས་རྒྱ་ནག་ཏུ་འདས་པའི་ལོ་བཅོ་ལྔ་ཡི་ནང་གི་གནམ་གཤིས་ཆེས་གྲང་ངར་ཆེ་ཤོས་དེ་བསྟན་ཡོད་པ་དང། གནས་སྟངས་དེའི་འོག་གཞུང་ལམ་དང་མེ་འཁོར་ལྕགས་ལམ་དེ་བཞིན་གནམ་གྲུ་འཕུར་སྐྱོད་བྱེད་རྒྱུ་སོགས་ལ་འགོག་རྐྱེན་ཆེན་པོ་ཐེབས་ནས

ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ། གཞིས་བྱེས་མཉམ་འཛོམས་མ་བྱུང་གི་བར་དུ་ལོ་མི་ས་ཟེར་བའི་ལས་འགུལ་སྤེལ་ཡོད་པ་དང་ཁོང་གིས་ལས་འགུལ་སྤེལ་ས་ལ་ཁོང་ལ་རྒྱབ་སྐྱོར་ཆེད་ནེའུ་ཡོག་གི་ལས་འགུལ་ཚོགས་པ་ཁག་གིས་མཉམ་ཞུགས་བྱས་ནས་གཏམ་བཤད་སོགས་སྤེལ་ཡོད་པ་བཅས་ངོ་དེབ་དྲ་ལམ་སོགས་ཀྱི་ནང་ཐད་གཏོང་བའི་བརྡ། ད་ནི་མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་དུ་བོད་ཀྱི་གནད་དོན་ཟེར་བའི་ལེ་ཚན་སྔོན་མའི་མཚམས་ནས་མུ་མཐུད་དེ་ཨ་སྒྲོལ་ལགས་ཀྱིས་སྙན་སྒྲོན་ཞུས་པ་གསན་རོགས། ཉན་མཁན་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་དེའི་ནང་རྒྱ་ནག་དམར་ཤོག་ཚོགས་པ་ཡི་ཚད་མཐོ་ཡི་དཔོན་རིགས་ཚོགས་ཀྱི་ཆབ་སྲིད་ཀྱི་སློབ་གྲྭ་ཡི་དགེ་རྒན་ཆེན་མོ་བ་ལྕམ་ཚ་ཞྭ་ལགས་ཀྱིས། འཚེ་མེད་ཞི་བའི་ཐབས་ལམ་གྱི་ཐོག་ནས་ངོ་རྒོལ་ལས་འགུལ་སྤེལ་བ་དེ་ནི་རྒྱ་ནག་དམངས་གཙོ་ཅན་དུ་འགྱུར་འོས་ཀྱི་བརྒྱུད་རིམ་ནང་གི་གལ་གནད་ཆེ་ཤོས་དེ་ཡིན་ཟེར་དགོས་དོན་ཅི་ཡིན་ཞེས་པའི་བརྗོད་གཞི་ཡི་ཐོག་གི་དཔྱད་རྩོམ་ཞིག་སྤེལ་འདུག་པས་དེ་ཡི་ནང་དོན་དང་པོ་དང་པོ་ཞིག་ངོ་སྤྲོད་ཞུ་རྒྱུ་ཡིན། དེ་ཡང་ལྕམ་ཚ་ཞྭ་ལགས་ཀྱི་དཔྱད་རྩོམ་གྱི་ནང་འཁོད་དོན།

དམངས་གཙོ་ལག་བསྟར་ཡོང་རྒྱུ་ཡིན་སྐོར་གསུངས་ཡོད་ཟེར་བཀོད་ཡོད་པ་རེད། འོ་ན་ཅི་ཡི་ཕྱིར། འཚེ་མེད་ཞི་བའི་ཐབས་ལམ་གྱི་ཐོག་ནས་ངོ་རྒོལ་ལས་འགུལ་སྤེལ་བ་དེ་ནི་རྒྱ་ནག་དམངས་གཙོ་ཅན་དུ་འགྱུར་རྒྱུ་ཡི་གལ་གནད་ཆེ་ཤོས་ཡིན་ཟེར་དགོས་དོན་གང་ཡིན་ཟེར་ན། འཚེ་བ་མེད་པའི་གི་ནུས་སྟོབས་དེ་ཡི་རྨང་གཞི་དེ་ནི་དྲང་བདེན་ཡིན་པ་རེད་རང་རང་གི་ཕུགས་བསམ་དང་འདོད་མོས་དངོས་སུ་སྒྲུབ་དགོས་ན་དྲང་བདེན་གྱི་ཐབས་ལམ་བརྒྱུད་པ་མ་གཏོགས་ཡོང་ཐབས་ཡོད་མ་རེད། རྒྱ་གར་གྱི་མེས་པོ་དམ་པ་གྷན་དྷི་མཆོག་གིས་འཚེ་མེད་ཞི་བའི་ཐབས་ལམ་གྱི་ཐོག་ནས་ངོ་རྒོལ་ལས་འགུལ་སྤེལ་གནང་བ་དང། མཐར་རྒྱ་གར་རྒྱལ་ཁབ་ཀྱི་རང་དབང་རང་བཙན་ཐོབ་པ་ནས་བཟུང། བསམ་ཚུལ་དེ་བཞིན་འཛམ་གླིང་ས་ཕྱོགས་གང་ས་ནས་ཁས་ལེན་བྱས་ཏེ་ལག་ལེན་བསྟར་བཞིན་ཡོད་པ་རེད།

དར་སྤེལ་བ་ཞིག་ཆགས་ཡོད་པ་དང་ཁོང་གིས་བཏོན་པའི་འཚེ་མེད་ཞི་བའི་ཐབས་ལམ་སྐོར་གྱི་རིགས་པའི་དགོངས་ལུགས་དེ་གིས། དེ་སྔོན་གྱི་ཨུ་རུ་སུ་ཡི་རྒྱལ་ཁབ་ཀྱི་ནང་ལ་བྱུང་བའི་ཚོན་མདོག་ཅན་གྱི་གསར་བརྗེ་ཞེས་པའི་ལས་འགུལ་དང་ཡང་ཐུ་ནིས་རྒྱལ་ཁབ་ཀྱི་ནང་ལ་བྱུང་བའི་མོ་ལི་ཧྭ་མེ་ཏོག་གི་ལས་འགུལ། དེ་བཞིན་ཨ་རབ་རྒྱལ་ཁབ་ནང་བྱུང་བའི་དཔྱིད་ཀ་ཡི་ལས་འགུལ་སོགས་བྱུང་རྩ་དེ་ཡང

དེར་བརྟེན་ང་ཚོས་གཞི་རྩ་ཡི་ལྟ་གྲུབ་དེ་རྒྱུན་འཁྱོངས་བྱེད་དགོས་པ་རེད། འདི་ནི་དངོས་ཡོད་གནས་ལུགས་ཤིག་ཡིན་ལ་ལག་ལེན་བསྟར་ཆོག་པའི་གི་ཐབས་ལམ་ཡག་པོ་ཞིག་ཀྱང་རེད། མི་མང་དཀྱུས་མ་ཚོ་གིས་ཀྱང་རྒྱུན་ལྡན་གྱི་འཚོ་བའི་གི་ནང་ལ་ཡང་སྤྱོད་ཆོག་པ་ཞིག་ཡིན། དེ་ཡི་རྣམ་པ་འདྲ་མིན་སྣ་ཚོགས་ཡོད་པ་རེད། དེ་ཡི་ཁྲོད་ནས་སྐུ་ཞབས་ཇེ་ནི་ཤ་ཕོ་ལགས་ཀྱིས་ཐབས་ལམ་སྣ་ཁ་བརྒྱ་དང་དགུ་བཅུ་གོ་བརྒྱད་བཏོན་གནང་ཡོད་པ་དེ་ཚོ་ཚང་མ་ནི་མི་དམངས་མང་ཚོགས་ཚོ་གིས་བེད་སྤྱོད་བྱེད་བདེ་པོ་ཡོད་པ་ཞིག་ཡིན་པ་དང་ཐབས་ལམ་དེ་ཚོ་བེད་སྤྱོད་གནང་ནས་བྱས་པ་དང་མཉམ་དུ་ཐབས་ལམ་དེ་དག་ཁྱབ་སྤེལ་བྱེད་ཀྱིན་བྱས་པ་བརྒྱུད་ནས་སྲིད་གཞུང་གིས་དེར་ཚོད་དཔག་བྱེད་ཐབས་དཀའ་བ་བཟོས་ནས་སྲིད་དབང་སྒེར་གཅོད་པ་ཚོ་གིས་སྔོན་ལ་ཐབས་ཤེས་བྱས་ནས་མི་མང་ཚོར་བཀོལ་སྤྱོད་བྱེད་ཐབས་མེད་པ་བཟོ་དགོས་པ་རེད། འཚེ་མེད་ཞི་བའི་ཐབས་ལམ་དེར་མི་རྣམས་ཀྱིས་དོ་སྣང་ཆེན་པོ་བྱུང་བཞིན་ཡོད་པ་རེད། ད་རེས་ཐབས་ཇུས་དེ་འདྲ་ཞིག་ལག་བསྟར་བྱ་རྒྱུ་ཡི་དམིགས་ཡུལ་གཙོ་བོ་ཞིག་ནི་རྒྱ་ནག་གུང་ཁྲན་གཞུང་གི་སྲིད་དབང་གཅིག་སྡུད་དབང་བསྒྱུར་དེ་མེད་པ་བཟོ་རྒྱུ་དང། རྒྱ་ནག་མི་མང་ཚོ་ཡི་འགྲོ་བ་མི་ཡི་ཐོབ་ཐང་དང་སྤྱི་འབངས་ཀྱི་རང་དབང་ལ་འགན་སྲུང་དགོས་པ་དེ་རེད། དེར་བརྟེན་ང་ཚོས་ངེས་པར་དུ་དམངས་ཁྲོད་ཀྱི་ནུས་སྟོབས་འདྲ་མིན་ཁག་ལ་མཐུན་སྒྲིལ་བྱེད་དགོས་པ་རེད་ཟེར་གསུངས་ཡོད་པ་རེད། ཡང་རྒྱ་ནག་གི་སློབ་གྲྭ་ཆེན་མོ་ཡི་དགེ་རྒན་ཆེན་མོ་བ་ལྕམ་ཚའེ་ཞཱ་ལགས་ཀྱིས་དཔྱད་རྩོམ་གྱི་ནང་ད་དུང།

རྒྱ་ནག་དེ་བཞིན་དམར་ཤོག་ཚོགས་པ་གིས་དབང་བསྒྱུར་བྱས་པའི་གི་དུས་སྐབས་མཐའ་མཇུག་ཏུ་སླེབས་པའི་གི་སྐབས་དེར་ས་ཁུལ་མི་འདྲ་བ་དང་མི་རིགས་མི་འདྲ་བ་ཡི་མི་དམངས་རྣམས་ལ་བསམ་ཚུལ་མི་འདྲ་བ་དང་རེ་འདུན་མི་འདྲ་བ་ཡོད་པ་རེད། འགལ་བ་དང་རྩོད་གླེང་གི་རྙོག་གྲ་དེ་དག་ཐག་གཅོད་ཡོང་ཐབས་བྱེད་པའི་གི་ཁྲོད་ཀྱི་དཀའ་ངལ་དེ་ཡང་ཕལ་ཆེར་འཛམ་གླིང་གི་ཐོག་ལ་རྒྱ་ནག་དེ་བཞིན་རྒྱལ་ཁབ་དང་ཡུལ་གྲུ་སུ་འདྲ་ཞིག་ལས་མང་བ་དང་ཆེ་བ་ཡོད་པ་རེད། དེར་བརྟེན་ཞི་བ་དང་བསམ་ཤེས་ཡོད་པའི་གི་ཐོག་ནས་ཕན་ཚུན་སྐད་ཆ་བཤད་རེས་བྱེད་པ་དང། དེ་བཞིན་གྲོས་མོལ་དང་མཉམ་ལས་སོགས་ནི་དེ་བས་དགོས་མཁོ་ཆེ་རུ་འགྲོ་གི་ཡོད་ཟེར། རྒྱ་ནག་དམར་ཤོག་གཞུང་གི་སློབ་གྲྭ་ཆེན་མོ་ཡི་དགེ་རྒན་ཆེན་མོ་བ་ལྕམ་ཚའེ་ཞཱ་ལགས་ཀྱི་དཔྱད་རྩོམ་གྱི་ནང་དེ་འདྲ་བཀོད་ཡོད་པ་རེད།

ཅེས་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ལྡི་སི་རུ་རྟེན་གཞི་ཚུགས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ། ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་ཚེ་བརྟན་རྣམ་རྒྱལ་ལགས་ཡིན